བོད་ལ་རྒྱང་ལྟ་བརྗེད་མི་རུང་བའི་ལོ་རྒྱུས་སྐྱར་གླེང་དང་ཐོག་བསྡོད་ཀྱི་གནས་ཚུལ་ལ་དཔྱད་ཞིབ། ལྷ་སའི་ཤར་ཕྱོགས་ཀྱི་སྦྲ་ནག་ཞོལ་ཟེར་བའི་ས་ཁུལ་གྱི་ལོ་རྒྱུས་དུམ་བུ་ཞིག་མུ་མཐུད་ངོ་སྤྲོད་ཞུ་གི་ཡིན། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ནས་རྒྱ་ནག་གིས་བོད་ཐོག་དབང་བསྒྱུར་བྱེད་འགོ་ཚུགས་ཏེ་མཐར་ལྔ་བཅུ་ང་དགུ་ལོར་བོད་ས་ཡོངས་རྫོགས་རྒྱ་ནག་གིས་དབང་བསྒྱུར་བྱས་པའི་རྗེས་ལ། ལྷ་སའི་ཤར་ཕྱོགས་ཀྱི་སྦྲ་ནག་ཞོལ་ཟེར་བའི་ས་ཁུལ་དེའི་ནང་གི་ཁྱིམ་ཚང་ཚང་མའི་ཁྱོ་ག་ཚོ་ནི། ཆུ་བཞི་སྒང་དྲུག་གི་ནང་དམག་ཏུ་ཞུགས་པ་དང་ཡང་ན་རྒྱ་མིའི་དམག་དང་འཐབ་འཁྲུག་གི་ནང་འཆི་སྐྱོན་བྱུང་བ། ཡང་ན་བཙོན་དུ་ཚུད་པ་དང་ཡང་ན་རྒྱ་གར་ལ་བྲོས་བྱོལ་དུ་ཕྱིན་པ་སོགས་ལ་བརྟེན་ནས་ལྷ་སའི་སྦྲ་ནག་ཞོལ་དེ་ཕྲུ་གུ་ཚོར་ཕ་མེད་པའི་གྲོང་ཚོ་ཞིག་ཏུ་གྱུར་ཡོད་པའི་སྐོར་ལས་རིམ་དེའི་དུམ་བུ་དང་པོའི་ནང་སྙན་སྒྲོན་ཞུས་ཟིན་པ་ལྟར། གཤམ་ལ་དུམ་བུ་གཉིས་པའི་ནང་ཁྱིམ་ཚང་གི་དྲོ་སྐྱིད་ཤོར་བའི་སྦྲ་ནག་ཞོལ་གྱི་ཕྲུ་གུ་ཚོའི་འཚར་ལོངས་ཀྱི་བྱུང་རིམ་སྐོར་ངོ་སྤྲོད་ཞུ་གི་ཡིན། སླབྲ་ཤི་ད་ད་བྷ་རི།
སྤང་རྒྱལ་རི་ང་ཚོའི་དུས། ཧ་ལམ་ལོ་དགུ་བཅུ་ནས་ལས་འགོ་མ་བཙུགས་པར་ཞེ་དྲག་ཡོད་མ་རེད་ད་ང་ཚོ child labor ཟེར་དང་ཨ་མི་རི་ཀའི་ནང་ལ་ཡིན་ན། རྗེས་མ་སྤུ་གུ་དེ་ཚོ་ཅིག་སྦྲ་ནག་ཞོལ་ཟེར་དུས་ག་ནས་དངོས་གནས་དེ་ཁུལ་ལ་ཡ་གཅིག་གི་སྤུ་གུ་མང་པོ་རྒྱམ་འདྲེ་རྒྱབ་མཁན་དེ་འདྲས་ཡོད་པའི་ལོ་རྒྱུས་ཡོད་རེད། རྒྱ་ནག་གིས་བོད་ལ་དབང་བསྒྱུར་མ་བྱས་པའི་གོང་དུ་ལྷ་ས་གྲོང་ཁྱེར་སྤྱི་ཡོངས་ཀྱི་འཚོ་བའི་གནས་སྟངས་ནི་འཛམ་གླིང་གི་ཐོག་ལ་སྐད་གྲགས་ཡོད་པའི་ཅ་ལག་ཚང་མའང་ལྷ་སའི་བར་སྐོར་གྱི་ཁྲོམ་རའི་ནང་དུ་མཐོང་རྒྱུ་འདུག་ཅེས། ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ནས་ལྔ་བཅུ་ང་གཅིག་གི་བར་བོད་ནང་བཞུགས་པའི། ཧན་རི་ཧ་ར་གྱི་དེབ་ནང་དུ་བྲིས་ཡོད་པ་བཞིན་སྐབས་དེར་འགྲིམ་འགྲུལ་ལ་དཔགས་པའི་ཚོང་དོན་འཁྲུག་ཆ་དོད་པོ་ཞིག་ཡིན་པ་དང། སྦྲ་ནག་ཞོལ་ཀྱང་ལྷ་སའི་དཔལ་འབྱོར་ལ་ཤུགས་རྐྱེན་ཆེ་བའི་ཁམས་པའི་ཚོང་པ་ཆེ་ཁག་ས་འདུ་ཚང་དང་རྒྱ་ནག་ཚང་སོགས་ཚོང་པའི་གཟིམ་ཤག་ཆེ་ཁག་མང་པོ་ཡོད་ས་ཞིག་དང། སྦྲ་ནག་པོ་ཕུབ་སྟེ་སྡོད་ཡུལ་གྱི་བཤད་སྲོལ་ཡོད་ཀྱང། ས་ཁུལ་དེ་ནི་སྐབས་དེ་དུས་ནས་ཐོག་བརྩེགས་གཉིས་དང་གསུམ་ཅན་གྱི་ཁང་པ་མང་པོས་ཁེངས་པའི་གྲོང་ཚོ་ཞིག་ཏུ་གྱུར་ཡོད་པ་དང། ཁྱིམ་ཚང་མང་ཆེ་བའི་འཚོ་བའི་གནས་སྟངས་ནི་འབྲིང་རིམ་ཅན་ཞིག་ཡིན་པ་རེད། དབྱངས་ཅན་ལགས་ཀྱིས་རྒྱ་མི་མ་སླེབས་གོང་དུ་ཁོང་གི་པཱ་ལགས་ནི་ས་འདུ་ཚང་གི་རྒྱ་གར་དུ་ཉོ་ཚོང་གནང་མཁན་དྲེལ་པ་ཞིག་ཡིན་པའི་ཆ་ནས། ཁོང་ཚོའི་ཁྱིམ་ཚང་སྒེར་ལ་ཡང་རྒྱ་གར་གྱི་མངར་ཆའི་རིགས་ཁྲོམ་བཏོན་ཏེ་འཚོ་བའི་གནས་སྟངས་གང་ལེགས་ཡོད་པ་གསུང་གི་འདུག། ཨ་ཅེ་དབྱངས་ཅན་ལགས་ད་དེ་ནས་ལྔ་བཅུ་ང་དགུ་ལོའི་རྗེས་སུ་པཱ་ལགས་མེད་དུས་ཁྱིམ་ཚང་གི་འཚོ་བ་ལ་འགྱུར་བ་ཆེན་པོ་ག་འདྲ་ཞིག་བྱུང་ཡོད་ན། ཨ་མ་ལགས་ལ་སྤུ་གུ་ཞིག་བྱས། ང་རྒན་ཤོས་རེད་ད་ངས་གར་ཆགས་ཐོག་སོང་ལས་ཀ་རེ་ཞིག་འགྲོ་དགོས་པ་ད་མ་འགྱོད་གང་ཕྱིན་ཚར་རེད་ཨ་ནི་ད་ལྟ་ནས་ད་ལས་ཀ་ཕྱིན་ནི་མི་འདུག་བྱས་ཙང་ད་འགྱོད་ལ་ཨར་པོ་འགོ་བཙུགས་འདུག་ཨ་ནི་ཨར་པོའི་ནང་ལས

རྒྱུ་ནི་འབྲས་བུ་ཡོད་མ་རེད་ད་བསམ་ན་བྱས་རྗེས་ཁོང་ཚོ་ནང་དཔའ་བོ་ཏོག་ཏོག་ལོག་སྤྱོད་རེད་བྱས་རྗེས་རྒྱུ་ནི་འབྲས་བུ་ཡོད་མ་རེད་ཨ་ནི་མ་འདྲ་བྱས་འདི་འདྲ་བྱས་ལས་ཀ་མེད་བྱས་ཨ་ནི་བསམ་པ་སྐྱིད་པོ་མེད་བྱས་འདི་པའི་ཨ་རག་དེ་ཚོ་འཐུང་བྱས་རྗེས་གྲོངས་འགྲོ་གི་ཡོད་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་ལ་སྦྲ་ནག་ཞོལ་གྱི་ཁྱིམ་ཚང་མང་པོར་ཕ་མེད་པའི་ཁར་རྒྱུ་དངོས་ཚང་མ་གཞུང་བཞེས་ཀྱིས་འཚོ་རྟེན་མེད་པར་གྱུར་བ་མ་ཟད། ཆབ་སྲིད་ཀྱི་ཐོག་ནས་ངོ་ལོག་ཟིང་འཁྲུག་ནང་དུ་ཞུགས་མཁན་དང་བྲོས་བྱོལ་བའི་ཁྱིམ་ཚང་ཞེས་ནག་ཉེས་ཕོག་པ་དང། ཁྱིམ་ཚང་མང་ཆེ་བའི་ཕྲུ་གུ་ཚོར་སློབ་གྲྭར་འགྲོ་རྒྱུའི་གོ་སྐབས་ཡང་བྱུང་མེད་པས། སྦྲ་ནག་ཞོལ་གྱི་ཕྲུ་གུ་མང་པོ་འཕྲོ་བརླག་ཕྱིན་པའི་དཀའ་ངལ་ཞིག་བྱུང་ཡོད་པ་རེད། ནང་གི་པ་ཕ་མེད་ཙང་ཅིག་འཚོ་བའི་ཐོག་ནས་དཀའ་ངལ་ཆེ་ཆེ་སྤུ་གུ་དེ་འདྲའི་ཁྲེབ་ཏོ་མང་པོ་བྱུང་བ་རེད་ད་རྗེས་མ་སྤུ་གུ་དེ་ཚོ་ཅིག་དེ་ཁུལ་ལ་སྦྲ་ནག་ཞོལ་ཟེར་དུས་ག་ནས་དངོས་གནས་དེ་ཁུལ་ལ་ཡང་ཅིག་གིས་སྤུ་གུ་མང་པོ་རྒྱག་འདྲེ་རྒྱག་མཁན་དེ་འདྲའི་ཡོད་པའི། ལོ་རྒྱུས་ཡོད་རེད་ངས་པུ་གུ་ཁ་ཤས་རྒྱུས་ཡོད་ད་ཅིག་བསྟན་ཆོས་ཟེར་མཁན་རེད་ནུ་ནུ་ཟེར་མཁན་ཨ་ནི་སྐད་གྲགས་ཚ་པོ་ཅིག་ད་ལྟ་པུ་གུ་རྡོར་གྲགས་ཟེར་མཁན་དེ་ཡོད་རེད་ཨ་ནི་གཞན་དག་ཡང་ཅིག་གི་ད་ལྟ་བསྟན་ཆོས་ཀྱི་སྤུན་སྐྱ་བུ་ཡང་གཉིས་རེད་གསུམ་རེད་ཅིག་ཡོད་རེད་ཨ་ནི་ཨ་ནི་གཞན་དག་པུ་གུ་ཁ་ཤས་ཡོད་རེད་ཁོ་ཚོ་རྗེས་མ་དུ་བར་ཐག་ཅིག་ཡང་ཅིག་རྩ་བའི་ཁོ་ཚོ་བོད་སོ་སོ་བོད་སེམས་དང་དེ་འདྲའི་ཆེན་པོ་ཡོད་རེད་ཅིག་སོ་སོའི་ལུང་པ་དང་དེ་འདྲའི་ཐོག་ལ་ཤ་ཚ་ཆེན་པོ་ཡོད་རེད་དཔེར་ན་ཆ་བཞག་ན་ནུ་ནུར་ཆ་བཞག་པའི་གནས་ཚུལ་རྒྱ་གར་ལ་སླེབས་བྱས་ནས་བདེ་སྲུང་དུ་བ་ལས་ཕྱག་ལས་གནང་བྱས་དགའ་ཆེན་བཞུགས་པ་རེད་དེ་འདྲའི་གི་ད་གནས་ཚུལ་བྱུང་པ་རེད་རྗེས་མ་ཁོ་རང་རྒྱ་མིས་བཙོན་ཁང་ལ་བཅུག་ག་འདྲ་གྲོངས་པ་རེད་དེ་འདྲའི་གནས་ཚུལ་བྱུང་པ་རེད། སེམས་ཁམས་རིག་པ་བ་ཚོས་ཕྲུ་གུ་ཚོར་འཚར་ལོངས་བྱེད་པའི་སྐབས་སུ་ཕ་མ་གཅིག་ལས་མེད་པའི་ཕྲུ་གུ་ཚོར་ལས་ཀ་དང་སློབ་སྦྱོང་སོགས་གང་ཅིར་གྲུབ་འབྲས་ཞན་པོ་ཡོང་གི་ཡོད་པ་མ་ཟད། ལྷག་པར་དུ་སེམས་ནང་དུ་སྤྲོ་སྣང་དང་བདེ་སྐྱིད་ཀྱི་ཚོར་སྣང་ཞིག་ཡོང་གི་མེད་པ་དེས་ཕ་མ་གཉིས་ཀ་ཡོད་པའི་ཕྲུ་གུ་དང་བསྡུར་ན་དཀའ་ངལ་ཆེ་བ་ཡོང་གི་ཡོད་པ་ཚན་རིག་གི་ཐོག་ནས་ངོས་འཛིན་བྱེད་ཀྱི་ཡོད་པ་རེད། བྱེ་ཐང་རིན་པོ་ཆེས་ད་སྦྲ་ནག་ཞོལ་གྱི་ཕྲུ་གུ་མང་པོར་ཕའི་བྱམས་སྐྱོང་དང་ཁྱིམ་ཚང་ཆ་ཚང་ཞིག་གི་ནང་འཚོ་བ་སྐྱེལ་རྒྱུ་བྱུང་མེད་པ་དེས་ཤུགས་རྐྱེན་ག་འདྲ་ཞིག་བྱུང་ཡོད་ནམ། ལོ་ལྔ་དྲུག་ནས་ཤིང་འཐུ་འགའ་བྱེད། ལོ་དགུ་བཅུ་ནས་ལས་ཀ་འགོ་བཙུགས་ནི་རེད། ཧ་ལམ་ལོ་དགུ་བཅུ་ནས་ལས་ཀ་འགོ་མ་བཙུགས་པ་ཞིག་རང་ཡོད་མ་རེད་ད། ང་ཚོ child labor ཟེར་དུས་ཨ་མི་རི་ཀའི་ནང་ལ་ཡིན་ན། ད་ང་ཚོ་གང་ལོག་བུ་བྱིས་པའི་སྐབས་ནས་ལས་ཀ་བྱེད་མཁན་འདི་རེད། སློབ་གྲྭ་ཏིས་ཏིས་ཅན་འགྲོ་མྱོང་བ་རིག་གིན་ཁྲི་ལོ་ཏིས་ཏིས་ཞན་པོ་དེའི་སློབ་གྲྭ་དེ་འདྲའི་དང་པོ་གཉིས་པ་གསུམ་པ་དེ་འདྲའི་ཕྱིན་པ་འདི་མ་གཏོགས། ཕྱེད་ཀ་དེ་ད་ཡིག་རྨོངས་རེད། སློབ་གསོ་དང་གཅིག་བྱམས་སྐྱོང་དང་གཅིག་ཨ་མ་རང་བྱམས་སྐྱོང་རེ་བྱས་ན་མ་གཏོགས་སྤྱི་ཚོགས་ཀྱི་བྱམས་སྐྱོང་དང་གཞུང་གི་བྱམས་སྐྱོང་ཚོ་ད་ཧ་ལམ་ཡོད་མ་རེད་ང་ཚོ་ཨ་ནི་དེའི་སྒང་ལ་ཡང་རྒྱ་མི་རིགས་གཅིག་གིས་ང་ཚོ་བཙན་གནོན་བྱས་པ་དང། ཕ། ཕ་མ་ཁ་བྲལ་བ་དེའི་སེམས་ནང་ལོ་ལེ་ཡ། ཁ་ནས་མ་བཤད་མ་གཏོགས་བཤད་མ་ཐུབ་མ་གཏོགས་དེང་གི་ཡོའ། ང་ཚོ་རྒྱ་མི་རིགས་འདི་ག་ཚོ་རེད། ཁྲིམས་འདི་མཁྱེན་རྟོགས་ཡོའ་མ་རེད། ང་ཚོ་བཙན་དབང་བཤད་རྒྱུ་བསམ་བསམ་མ་གཏོགས་ཡོའ་མ་རེད། དེ་ལ་བརྟེན་ནས་སེམས་ནང་ལོ་ནད་ཐོ་ན་ཚ་ཆེན་པོ་འབྱོར་བ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ན་བ་དེ་སླེབས་དུས་ང་ཚོ་ལ་ངའི་ལོ་ཉི་ཤུ་རྩ་གྲངས་སླེབས་ཀྱི་ཡོའ་རེད། ཉི་ཤུ་རྩ་གྲངས་འདི་སླེབས་དུས་ཙམ་པ། ད་ཏིས་ཙ་བལ་རུ་ཕྱིན།

དེའི་འོག་གི་དེ་གའི་དེ་ཡ་བསམ་བློའི་ནང་ལོགས་ལ་སྐྱོན་ཞེ་དྲག་བྱས་ཡོད་རེད་དེའི་རྐྱེན་པས་བཙོན་ཁང་མང་པོ་ཚུད་ཡོད་རེད་ད་དེ་ཚོ་མང་ཆེ་བས་བཙོན་ཁང་ཚུད་པའི་ཉེས་པ་རྐུ་མ་རྐུས་པའི་ཉེས་པ་བསགས་ཞེ་དྲག་ཡོད་མ་རེད་གཞུང་ལ་ངོ་རྒོལ་བྱས་པ་དང་གསར་བརྗེ་ངོ་རྒོལ་བྱས་པ་དང་དེ་འདྲའི་འགོ་བར་འདྲེ་ད་ཨ་རྒྱག་རེས་རྒྱབ་རྩ་རྒྱག་རེས་རྒྱབ་དེ་ད་ག་རེ་བྱས་པ་རེད་ཉུང་ཉུང་རེད།
ང་ཚོས་བྲག་ནག་ཞོལ་ཞེས་པའི་ལྷ་སའི་ཤར་ཕྱོགས་ཀྱི་ས་ཁུལ་དེའི་ལོ་རྒྱུས་ཀྱི་ཆ་ཤས་དེ་ནས་རྒྱ་ནག་གིས་དབང་བསྒྱུར་བྱས་པའི་སྐབས་སུ་བོད་ས་ཡོངས་རྫོགས་ལ་འཕྲད་པའི་དཀའ་ངལ་གྱི་དུམ་བུ་གཅིག་དང། ཁྱིམ་ཚང་གི་ཕྲུ་གུ་གཞོན་པའི་མི་རབས་ཀྱི་གནས་སྟངས་ཤིག་གཟིགས་ཐུབ་པ་ཡིན། བོད་ལ་རྒྱང་ལྟ་ཞེས་པའི་བོད་ནང་གི་གནས་ཚུལ་ལ་དཔྱད་ཞིབ་ཀྱི་ལས་རིམ་དེ་གསན་པར་ཐུགས་རྗེ་ཆེ།